གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་སྔ་དྲོའི་ཉིན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་དགུ་པའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དྲུག་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་འབུལ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་བོད་ཀྱི་སྐད་ཡིག་ཐོབ་ཐང་འཐབ་རྩོད་པ་དང་བོད་ཀྱི་ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་སུ་རྒྱ་ནག་ཉེན་རྟོག་པ་གིས་གཅར་རྡུང་བྱས་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང། ད་ཅི་ལ་ང་ཚོ་ཚ་ལག་རྣམ་གསུམ་ལ་ནས་ཅི་ནས་ནས་འགྲོ་བ་ཡི་ཤི་གོ་ལོ་དེ་ཚེ་ཡི་ནས་དངོས་གྲུབ་ན་ཡ་དང་ནས་ཚེ་ཡི་བག་ཆགས་བཤད་ལ་དམིགས་བསལ་གྱི་ཁྱད་པར་ཆེན་པོ་ཡོད་རེད། མཐའ་མཇུག་ཏུ་ཕ་ཡུལ་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བྱས་ནས་ཉན་རོགས་ཧོ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཧོ།

ཁོང་ཡུལ་ཤུལ་གྲོང་བརྡལ་གྱི་ཐོ་འགོད་ཁང་དུ་འགྲོ་བའི་སྐབས་སུ། ཐོ་འགོད་མ་བྱས་པ་ལ་བརྟེན་ནས་ཁོང་གིས་ལས་བྱེད་པ་ཚོ་གི་བརྙན་བླངས་ཏེ་དེ་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་སྤེལ་བའི་གི་ཤན་གྱིས་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་པ་གིས་ཉི་མ་གསུམ་གྱི་རིང་ལ་ཁོང་བཀག་ཉར་དྲི་རྩད་དང་གཅར་རྡུང་བྱས་ཡོད་པ་རེད། མ་ཟད་ཁོང་གིས་ལས་འགོ་ཚུགས་པ་གི་རླངས་འཁོར་འཁྲུ་ས་དེ་ཡང་བཙན་ཐབས་ཀྱིས་སྒོ་རྒྱག་བཅུག་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། གོང་ཞུས་བོད་ནང་གི་གནས་ཚུལ་མཁོ་སྤྲོད་པ་གིས་མུ་མཐུད་ནས་བརྗོད་པ་ལ་ལྟ་ན། བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཚོང་ཁང་སྒོ་ཕྱེས་པའི་རྗེས་ས་གནས་ཉེན་རྟོག་པ་ཁག་གཅིག་འོང་ནས་ཚོང་ལས་ཐོ་འགོད་དགོས་པའི་གྱི་བཀའ་བཏང་བ་བཞིན་ཁོང་ཡུལ་ཤུལ་མི་དམངས་སྲིད་གཞུང་ཁང་དུ་སོང་ནས་ཐོ་འགོད་ལས་དོན་སྙན་ཐོ་བྱེད་སྐབས་ཐོ་འགོད་ཁང་གི་གཞུང་ལས་ལས་བྱེད་པ་ཚོ་གིས་ཁོང་གི་རེ་སྐུལ་ངོས་ལེན་བྱས་མེད་སྟབས།

རྒྱ་ནག་གུང་ཁྲན་གསར་འགྱུར་བརྒྱུད་ལམ་གྱི་གནས་ཚུལ་སྤེལ་བ་གི་ནང་ལོ་རྒྱུས་ཀྱི་ངོས་ལེན་མེད་པ་དང་རྒྱལ་ཁག་གི་གཅིག་སྒྲིལ་ལྟ་བ་ལ་ཁ་གཏད་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་ཡིན་པ་བརྗོད་ཡོད་པ་རེད། ཡང་རྒྱ་གར་གྱི་ནང་ལ་འཕགས་བོད་འབྲེལ་མཐུད་ལས་ཁང་གི་གོ་སྒྲིག་གི་འོག་རྒྱ་གར་གྱི་མ་ཧ་ར་ཤི་ཏི་ར་མངའ་སྡེ་ཡི་ནང་ལ་བོད་དོན་གོ་རྟོགས་ཤུགས་ཆེ་སྤེལ་ཡོད་པ་རེད་འདུག། དེ་ཡང་རྒྱ་གར་ནང་འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་མཉམ་རུབ་ཀྱི་གོ་སྒྲིག་གི་འོག་བོད་དོན་རྒྱབ་སྐྱོར་ཡོང་ཐབས་དང་རྒྱ་གར་གྱི་སྤྱི་ཚོགས་སུ་བོད་དོན་གོ་རྟོགས་སྤེལ་བཞིན་ཡོད་པ་ལྟར། ཕྱི་ཚེས་ཉི་ཤུ་རྩ་གསུམ་ནས་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་ཆོས་དབྱིངས་ཚེ་རིང་ལགས་དང་བཀྲ་ཤིས་བདེ་སྐྱིད་ལགས་སོགས་ནས་རྒྱ་གར་ལྷོ་ཕྱོགས་མ་ཧཱ་ར་ཤི་ཏཱ་གི་མངའ་སྡེ་ཡི་ནང་ན་ཀ་པུར་གྲོང་ཁྱེར་དུ་ཆེད་བསྐྱོད་ཀྱིས་ཧིན་བོད་མཛའ་འབྲེལ་ཚོགས་པ་དང་རྒྱ་གར་བོད་ཀྱི་གྲོགས་པོ་ཚོགས་པ། ས་གནས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་འདུ་བསྐོངས་ཀྱིས་བོད་དོན་རྒྱབ་སྐྱོར་ཡོང་ཐབས་ཀྱི་ཚོགས་འདུ་ཞིག་གནང་ཡོད་པ་རེད། སྐབས་དེ་དུས་ཚོགས་པ་ཁག་གི་མཉམ་རུབ་ཀྱིས་བོད་དོན་རྒྱབ་སྐྱོར་གྱི་ལས་འགུལ་སྤེལ་ཐབས་དང་ལྷག་པར་དུ་རིང་མིན་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་ཉེར་ལྔ་ཉིན་ནས་བཟུང། རྒྱ་གར་སློབ་གྲྭ་ཁག་གི་ནང་ལ་བོད་དོན་གོ་རྟོགས་ལས་འགུལ་ཤུགས་ཆེ་གནང་འཆར་ཡོད་པའི་གི་དམ་བཅའ་བཞག་ཡོད་པ་སོགས་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་བཀྲ་ཤིས་བདེ་སྐྱིད་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ད་ལྟ་ང་ཚོ་ཁ་ཚིག་འདི་ཚེས་པ་ཉི་ཤུ་རྩ་གསུམ་ལ་ད་ཚོགས་འདུ་འདི་ང་ཚོས་ང་རང་ཚོ་ད་བོད་དོན་རྒྱབ་སྐྱོར་བ་ཚོགས་པ་རང་རེད་པ་ལ་འདི་མཉམ་དུ་ཚོགས་འདུ་ཚོགས་སྐད་ཆ་ཡང་ད་ག་རང་འདི་ནང་ལོགས་ཚོགས་འདུ་ནང་ལོགས་ལ་ད་ཁོ་རང་ཚོའི་ནས་ད་བསྡུར་ས་དམ་བཅའ་གནང་སོང་ད་ཁོ་ཚོ་གི་ནམ་ཤ་རྒྱུན་དུ་ནས་ད་བོད་དོན་སྐོར་ལ་ཆ་ད་ག་འདྲས་དེ་ལ་ཅིག་ཡོད་རུ་བ། ཅིག་ཤུགས་ཆེ་རྒྱ་ཆེ་དེ་འདྲས་ག་འདྲས་གནང་དགོས་འདུག་ལབ་འདི་ཡང་ཁ་ཟི་ང་ཚོ་འདྲས་ག་རེ་ཟེར་བཀའ་མོལ་ལ་ན་ད་དེ་ག་རང་ང་ཚོ་གི་ད་སློབ་གྲྭ་ཁག་དེ་བ་ལ་ཡང་དེ་འདྲས་ལས་ཀ་ག་འདྲས་མཉམ་རུབ་ཐོག་ནས་ཁ་ཅིག་ན་ན་ཚོགས་པ་མང་པོ་ཡོད་རེད་པ་དེ་གའི་ཡང་ཚོགས་པ་དེ་གའི་ཕ་ཚོ་ནམ་རྒྱུན་ཞེ་དྲག་ད་ལས་ཀ་བྱེད་འདུག་ཨ་ནི་ཐུགས་ཁུར་མེད་ཙང་ཨ་མཉམ་རུབ་གི་ཐོག་ནས་འདི་བོད་དོན་སྐོར་ལ་ག་རེ་ཟེར་གོ་རྟོགས་སྤེལ་སློབ་གྲྭ་ཁག་དང་ད་ལྟ་མི་མང་ནང་ལོགས་ལ་གོ་རྟོགས་སྤེལ་དེ་འདྲའི་ལས་ཀ་འདྲ་མི་འདྲ་ཡོད་རེད་པ་དེ་འདྲས་དེ་ཁོ་རང་ཚོ་གིས་ཨ་ནི་ག་རེ་ཟེར་དམ་བཅའ་གནང་སོང་ད་ད་ལན་དེ་ལ་མཉམ་དུ་བྱས་ནས ten December ལ་བྱས་ནས་ཤུགས་རྒྱག་གི་ཡིན་ལབ་ནས་དེ་ཁོ་རང་ཚོས་གསུངས་སོང། གཞན་ཡང་རྒྱ་གར་གྱི་གྲོང་ཁྱེར་ན་ཀ་པུར་དུ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བཞི་ནས་བཟུང་རྒྱ་གར་གྱི་དུས་ཆེན་གྱི་སྐབས་སུ་འཕགས་བོད་འབྲེལ་མཐུད་ལས་ཁང་གིས། ཆ་ཤས་གནང་སྟེ་རྒྱ་གར་མི་མང་ཧ་ཅང་མང་པོ་འདུ་འཛོམས་ཡོད་པའི་གི་གོ་སྐབས་དང་བསྟུན་ནས་བོད་དོན་གོ་རྟོགས་ཀྱི་ལས་འགུལ་ཡག་པོ་སྤེལ་ཐུབ་བྱུང་ཡོད་སྐོར། ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་ཡོད་པ་རེད། འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་གྱི་མཁས་དབང་ཨམ་བྷེ་དྷི་ཀར་དང་འབྲེལ་བའི་ས་གནས་ཡུལ་མི་ཡི་དུས་ཆེན་དེར་རྒྱ་གར་དང་བོད་སྐྱོབ་བྱེད་ཅེས་པའི་གི་འཕྲེད་དར་དང་རྒྱ་གར་དང་བོད་ཀྱི་རྒྱལ་དར་བསྒྲེངས་ཏེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ལོར། རྒྱ་གར་གྱིས་རྒྱ་ནག་གཞུང་དེ་ངོས་འཛིན་བྱས་པའི་གི་ཚབ་ཏུ་བོད་གཞུང་ངོས་འཛིན་གནང་ཡོད་ན། རྒྱ་གར་དང་རྒྱ་ནག་བར་གྱི་ས་མཚམས་རྩོད་རྙོག་འདི་བྱུང་དོན་མེད་ཅེས་མཁས་དབང་ཨམ་བྷེ་དྷི་ཀར་ལགས་ཀྱི་གསུང་ཚིག་ལུང་འདྲེན་བྱས་ནས། རྒྱ་གར་དང་བོད་ཀྱི་ཆོས་དང་རིག་གཞུང་གི་འབྲེལ་ལམ་དང་བོད་ཀྱི་ཁོར་ཡུག་གི་གལ་གནད་སྐོར་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལམ་སྟོན་དང། བོད་མི་ཚོ་གི་འཚེ་བ་མེད་པའི་ལམ་ནས་འཐབ་རྩོད་ཀྱི་བརྒྱུད་རིམ་སོགས་ས་གནས་ཡུལ་མི་སྟོང་ཕྲག་མང་པོར་ཧིན་རྡུ་སྐད་དང་མ་ར་ཀྲི་སྐད་ཡི་སྐད་ཡིག་སོགས་ཀྱི་ལམ་ནས་ངོ་སྤྲོད་གོ་རྟོགས་སྤེལ་ཡོད་པ་རེད་འདུག། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོ་ཡི་ཆོ་ག་གི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་ཡོད་སྐོར། ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་ཆིབས་བསྒྱུར་བསྐྱངས་གནང་མཛད་དེ་རྡ་ས་རིགས་སློབ་མ་ལག་གཉིས་དང་སེར་བྱེས་ཧར་གདོང་ཁང་ཚན། བོད་མིའི་ཚོང་ལས་སྡེ་ཚོགས་དེ་བཞིན་གཙང་སྟོད་ལྷ་ངམ་ཕུན་གསུམ་སྟེ། ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ཐུན་མོང་ནས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་ཕྱིར་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་གནང་སོང། ད་རེས་བརྟན་བཞུགས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་བཞིན་དམིགས་བསལ་བཀའ་སློབ་གནང་མ་སོང། ཐེངས་འདིའི་བརྟན་བཞུགས་བསྟར་འབུལ་དང་འབྲེལ་བའི་སྔོན་འགྲོའི་ཆོ་ག་ཁག་ཅིག་ཁ་སྔོན་ཕྱི་ཚེས་བཅུ་དགུ་ནས་བཟུང་བདུན་ཕྲག་གཅིག་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་ཞྭ་སེར་བསྟན་པའི་མངའ་བདག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་སྐུ་ཚབ་ཏུ་སེར་བྱེས་ཧར་གདོང་ཁང་ཚན་གྱི་ཁྱེའུ་ཚང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་བརྟན་བཞུགས་ཀྱི་སྒྲུབ་ཞག་མཛད་འདུག་ཅིང་བརྟན་བཞུགས་དངོས་གཞིའི་སྐབས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་མགོན་པོ་གང་ཉིད་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཤིང་བརྟན་བཞུགས་གྲུབ་མཚམས་སུ་སེར་བྱེས་ཧར་གདོང་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་དབང་ཆེན་ལགས་ཀྱིས་སྒྲོལ་དཀར་ཡིད་བཞིན་འཁོར་ལོ་ནི་སྐུ་ཚེའི་བར་ཆད་ཞི་བར་དམིགས་བསལ་ནུས་པ་ཡོད་པ་འགྲེལ་བརྗོད་གནང་བྱུང། ད་སྤྱིར་བཏང་ང་ཚོ་ཚེ་ལྷ་རྣམ་གསུམ་ལ་ནས་ཅི་ནས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོ་དེ།

མཆོད་རྟེན་བཅས་དང་དེ་བཞིན་འབྲུ་རིགས་སྣ་ལྔ་དང་རིན་ཆེན་སྣ་ལྔ། བཀྲ་ཤིས་རྫས་བརྒྱད་སོགས་འདེགས་འབུལ་ཞུས་འདུག་ཅིང་གཙང་སྟོད་ལྷ་ངམ་ཕུན་གསུམ་གྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་དགེ་བཤེས་མཁྱེན་རབ་མཐར་ཕྱིན་ལགས་ཀྱིས་བོད་ནང་ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་བཅས་རྫོང་གསུམ་ལ་ཐུན་མོང་མ་ཡིན་པའི་མཆོད་རྟེན་རེ་ཡོད་པ་དེ་དག་རྒྱལ་བ་རིན་པོ་ཆེ་ཡི་བཀའ་དྲིན་རྗེས་དྲན་སླད་འདེགས་འབུལ་ཞུས་ཡོད་པ་སོགས་བརྗོད། ད་ང་ཚོའི་གི་འབུལ་རྫས་གཙོ་བོ་དང་ང་རང་ཚོའི་ལུང་པའི་གི་ཐུན་མོང་མ་ཡིན་པ་གི་ད་རྫོང་གསུམ་ལ་མཆོད་རྟེན་རེ་རེ་ཡོད་རེད་ཨ་ནི་དེའི་མཆོད་རྟེན་གསུམ་དེ་ད་རྒྱལ་བའི་བཀའ་དྲིན་རྗེས་དྲན་གི་ཆེད་དུ་འདུག་ཟེར་ཕུལ་གནང་ཡོད་རེད་ཨ་ནི་དེ་ནས་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྒྱ་དང་དགུང་ལོ་བརྒྱ་དང་ཉི་ཤུ་རྩ་ལྔ་བརྟན་པའི་ཆེད་དུ་ཨ་ནི་སྟོན་པའི་སྐུ་བརྒྱ་དང་ཉི་ཤུ་རྩ་ལྔ་ཕུལ་ཡོད་རེད་ཨ་ནི་ང་རང་ཚོའི་ལུང་པའི་གི་ད་ལྕགས་ཟམ་གི་ནང་སྒྲུབ་ཕུག་བྱས་ནས། གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐུ་བརྙན་ཞིག་འདུག་ཟེར་དུས་ནང་ལྟ་དུས་ང་ཚོ་ཐུན་མོང་མ་ཡིན་པའི་རྒྱལ་གཅེས་རོགས་རེད། སེམས་ནང་ལ་དགའ་ཚོར་ད་དེ་འདྲ་བ་དེ་བྱུང་མ་མྱོང་བ་ཞིག་སྔར་བྱུང་མ་མྱོང་བ་ཞིག་དང་རང་ཚོ་དེ་འདྲ་གི་མཚོ་སྔོན་ལྷ་མོའི་ཐོན་ཁུངས་ནས་དེང་སྡེ་བའི་ཕྱི་མཇལ་ལ་ཡོང་བ་ད་མ་འོངས་པ་ལ་ཁག་པོ་རེད་བསམ་བསམ་གི་ད་རེས་སྐལ་བ་བཟང་པོ་གངས་སྐྱིད་དང་འདྲ་བར་སྒྲུབ་སྐུ་འགའ་མང་བསྟི་ཟིན་ཡ་དྭངས་དྲོད་འཕེལ་ཆེད་ཨ་ནི་འདི་གནམ་གཤིས་དང་གངས་སྐྱིད་དང་འདྲེས་ཧ་ལས་བ་ཆེ་ཚོར་བ་དམིགས་བསལ་གཞན་དང་མ་འདྲ་བ་ཞིག། ཡང་སྐབས་དེར་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་ཚེ་རིང་སྟོབས་རྒྱལ་ལགས་ཀྱིས་ད་རེས་བརྟན་བཞུགས་ཐོག་ཚོང་ལས་སྡེ་ཚོགས་ཀྱི་ཚོགས་མི་དྲུག་ཅུ་ཙམ་ཞིག་ལྷན་ཞུགས་གནང་ཡོད་པ་ངོ་སྤྲོད་གནང་བ་དང་སྦྲགས། ྋགོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་རྒྱུ་ནི་བོད་མི་ཙམ་མིན་པར་འཛམ་གླིང་སྤྱིའི་ཞི་བདེ་དང་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་བྱུང། གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་གི་བརྟན་བཞུགས་ཕུལ་ཡ་དེ་གནད་འགག་ཅིག་ཆགས་བསྡད་ཡོད་རེད་ཆོས་ཕྱོགས་ཀྱི་ཕྱོགས་ཐོག་ནས་ད་དེ་ལས་གལ་ཆེ་བ་དེ་ང་རང་ཚོས་སྐྱབས་མགོན་རིན་པོ་ཆེ་གི་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ། བཀའ་བཞིན་སྒྲུབ་པའི་མཆོད་པའི་རབ་ཟེར་ནས་གསུངས་ཡོད་པ་ནང་བཞིན་གྱི་ད་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ་བརྟན་བཞུགས་ནང་གི་བརྟན་བཞུགས་མཆོག་དེ་ཆགས་བསྡད་ཡོད་རེད། འདི་དང་མཉམ་དུ་ལྷག་པར་དུ་ང་རང་ཚོ་ད་བོད་མི་འདི་སྐད་དུ་ཆ་མཚོན་མེད་ན་སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་ཀྱི་འོག་ལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་བཞུགས་ཐུབ་ཡ་གི། བཞུགས་ཐུབ་པར་བྱེད་དགོས་ཡ་དེ་ད་བརྟན་བཞུགས་ཀྱི་ནང་གི་བརྟན་བཞུགས་མཆོག་དེ་ཆགས་བསྡད་ཡོད་རེད་བསམ་གྱི་འདུག་ད་ལྟའི་ཆ་ལ་ངས། ཡང་བཞུགས་སྒར་དུ་རྟེན་གཞི་བྱས་པའི་རིགས་སློབ་མ་ལག་གཉིས་ཀྱི་འགན་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་ལགས་ཀྱིས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ཏེ་འདི་ལོ་ལོ་ངོ་ལྔ་བཅུ་འཁོར་གྱི་ཡོད་པ་དང་ས་རཱ་མཐོ་སློབ་དབུ་བརྙེས་ཏེ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པ་དང་སྟབས་བསྟུན་ནས ྋགོང་ས་མཆོག་གི་བཀའ་དྲིན་རྗེས་དྲན་མཚོན་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་འགྲེལ་བརྗོད་གནང་བྱུང། ད་ལྟ་བར་དུ ྋགོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་འདི་འདྲ་ཞིག་འཚར་ལོངས་བྱུང་བ་རེད་མི་འབོར་ཆ་ནས་རེད་ས་ཆ་གི་ཆ་ནས་རེད་ཤེས་ཡོན་གྱི་ཆ་ནས་རེད་དེ་ཅི་སྟེ ྋགོང་ས་མཆོག་ལ་ཅིག་ང་ཚོའི་ངོས་ནས་དེ་རིང་དཔེ་ཐུགས་རྗེ་བཀའ་དྲིན་ཆེ་ཞུས་ནས་བརྟན་བཞུགས་ཕུལ་ཐུབ་པ་དེ་ང་ཚོ་སེམས་ནང་དཔེ་སློབ་ཟུར་ཚང་མ་དགའ་བོ་བྱུང་ལས་བྱེད་ཚང་མ་ཡང་དགའ་བོ་བྱུང་ཨ་འདི་ག་ལ་དེ་རིང་གནམ་གཤིས་དེ་ཡག་ཡག་པོ་བྱས་ཨ ྋགོང་ས་མཆོག་གི་སྐུ་གཟུགས་དེ་ཡང་ཐང་པོ་རེ་བྱུང་ནས་ཚང་མ་དཔེ་དགའ་བོ་བྱུང་ཞེས་ལབ།
ཡང་ད་རེས་བརྟན་བཞུགས་ཐོག་སེར་བྱེས་ཧར་གདོང་ཁང་ཚན་ནས་དགེ་བཤེས་སུམ་ཅུ་ཙམ་ཞིག་ལྷན་ཞུགས་ཀྱིས་བརྟན་བཞུགས་ཀྱི་སྒྲུབ་ཞག་ཁག་གནང་འདུག་ཅིང་ཁང་ཚན་དེ་ཉིད་ཀྱི་དགེ་བཤེས་བློ་བཟང་ལྷུན་གྲུབ་ལགས་ཀྱིས་ད་རེས་གོང་ས་མཆོག་གི་གསེར་ཞལ་དངོས་སུ་མཇལ་ཏེ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བྱུང་བ་ནི་ཧ་ཅང་གི་ངོ་མཚར་ཆེ་ཞེས་གསུང་གི་འདུག།
ཨའོ་ད་ཚོར་སྣང་ཧ་ལས་རེད་ད་ང་ད་ལྟ་བརྟན་བཞུགས་དེ་འདྲའི་བཅར་ཡས་ཀྱི་གོ་སྐབས་དེ་ད་རེས་ཐོག་མར་སོ་རབ་ཀྱི་ཡིན་སྤྱིར་བཏང་ང་མི་གའི་གྲྭ་སར་དེ་ནས་ད་ལོ་བཞི་བཅུ་བཞི་བཅུ་སུ་འགྲོ་གི་ཡོད་ཡིན་ནས་དེའི་རིང་ལ་ཡང་ད་དགོན་པ་གྲྭ་ཚང་གི་ནས་ལས་སྣེ་འདྲ་བྱས་དེ་འདྲས་བྱེད་དུས་བསམ་པ་དེ་འདྲས

ཨ་མེ་རི་ཀ་ཡི་ཁ་ལི་ཧྥོ་ནི་ཡ་མངའ་སྡེའི་ཡི་སྤྱི་ཁྱབ་འགན་འཛིན་སྐུ་ཞབས་ནེའུ་སང་ལགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་མཇལ་འཕྲད་གནང་ཡོད་འདུག་དེ་ཡང་རི་ཊར་སི་ལས་ཁང་གི་ཕྱི་ཚེས་ཉེར་རྩ་ལྔ་གི་ཉིན་པེ་ཅིང་ནས་གནས་ཚུལ་སྤེལ་བ་ལ་གཞིགས་ན། ཨ་མེ་རི་ཀ་ཡི་ཁ་ལི་ཧྥོ་ནི་ཡ་མངའ་སྡེའི་ཡི་སྤྱི་ཁྱབ་འགན་འཛིན་སྐུ་ཞབས་ནེའུ་སང་གིས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་ནས་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་གི་གནད་དོན་ཁག་གཅིག་གི་ཐོག་ལ་བཀའ་མོལ་གནང་ཡོད་པ་རེད། དེ་གིས་མི་རྣམས་ཀྱིས་ཟླ་བ་རྗེས་མར་འཚོགས་རྒྱུ་ཡི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཡི་མངའ་ཁུལ་གྱི་དཔལ་འབྱོར་སྐོར་གྱི་ཚད་མཐོ་ཡི་དཔོན་རིགས་ཀྱི་ལྷན་ཚོགས་དང་དེ་བཞིན་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་གི་ལྷན་ཚོགས་ཐེངས་ཉེར་རྩ་བརྒྱད་པ་དེ་གཉིས་མ་འཚོགས་ཀྱི་གོང་དུ་ཕྱོགས་གཉིས་བར་ཐུན་མོང་གི་ལྟ་ཕྱོགས་ཤིག་འཚོལ་ཐུབ་པའི་གི་རེ་བ་བྱེད་བཞིན་ཡོད་པ་བཀོད་ཡོད་པ་རེད། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ཨ་རིའི་སྲིད་འཛིན་ཇོ་བའི་དེན་གཉིས་ཟླ་བ་རྗེས་མ་ཕྱི་ཟླ་བཅུ་གཅིག་པ་གི་ནང་ཨ་རིའི་གྲོང་ཁྱེར་སན་ཧྥན་སིས་ཀོ་གི་ནང་ལ་འཚོགས་རྒྱུ་ཡི

ཡང་གནས་ཚུལ་གྱི་ནང་ཨ་རི་ཡི་ཁཱེ་ལི་ཧྥོ་ནི་ཡ་མངའ་སྡེ་ཡི་སྤྱི་ཁྱབ་འགན་འཛིན་ཉུ་སང་ལགས་ཀྱིས་ཞི་ཅིན་ཕིན་དང་མཇལ་འཕྲད་གནང་བའི་གི་རྗེས་སུ་བཀོད་པ་ལ་ཞི་ཅིན་ཕིན་དང་ཁོ་ཉིད་གཉིས་ཀ་གིས་གོ་ལ་ཡི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་གི་གནད་དོན་ཁག་ཅིག་གི་ཐོག་ལ་བཀའ་མོལ་གཏིང་ཟབ་པོ་དང་དོན་སྙིང་ལྡན་པ་ཞིག་བྱུང་ཡོད་པ་གསུངས་ཡོད་པ་རེད། ཡང་ཁོང་གིས་ད་དུང་གལ་སྲིད་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་བར་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་གི་གནད་དོན་གྱི་ཐད་ལ་ཐུན་མོང་གི་ལྟ་ཕྱོགས་ཤིག་མ་བྱུང་བ་ཡིན་ན་ཕྱོགས་གཉིས་བར་གྱི་འབྲེལ་བ་དེ་གོང་འཕེལ་གཏོང་རྒྱུ་ཡི་ཐད་ལ་གྲུབ་འབྲས་དོན་དང་ལྡན་པ་ཞིག་འབྱུང་རྒྱུ་མིན་སྐོར་ནན་བརྗོད་བྱས་ཡོད་པ་གནས་ཚུལ་གྱི་ནང་འཁོད་ཡོད་པ་རེད། ཡང་ཧང་ཀང་ས་གནས་སྤྱི་ཁྱབ་པ་གསར་པ་ལི་ཅཱ་ཁྲའོ་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་རུ་ཧང་ཀང་གི་ནང་རྒྱལ་ཁབ་བདེ་འཇགས་སྐོར་གྱི་ཁྲིམས་འཆར་གསར་བཟོ་བྱ་རྒྱུ་ཡིན་པ་གསུངས་ཡོད་པ་རེད། དེ་ཡང་ཧྥ་རན་སི་གསར་ལས་ཁང་གིས་ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་གནས་ཚུལ་སྤེལ་བའི་གི་ནང་ལྟར་ན། ཧང་ཀང་གི་སྤྱི་ཁྱབ་པ་སྐུ་ཞབས་ལི་ཅཱ་ཁྲའོ་གིས་གཟའ་ལྷག་པ་གི་ཉིན་བརྗོད་ན་ཕྱེད་རང་སྲིད་རང་སྐྱོང་གི་གནས་བབ་ཡིན་པའི་གི་ཧང་ཀང་ས་གནས་ཀྱི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་རུ་རྒྱལ་ཁབ་བདེ་འཇགས་སྐོར་གྱི་ཁྲིམས་འཆར་གསར་པ་ཞིག་གསར་བཟོ་བྱ་རྒྱུ་ཡིན་ལུགས་གསུངས་ཡོད་པ་དང། ལོ་བཞི་ཡི་གོང་ལ་པེ་ཅིན་ཕྱོགས་ནས་ཧང་ཀང་ས་ཁུལ་གྱི་ནང་ལ་གཞུང་དང་ལྟ་སྤྱོད་མི་མཐུན་མི་ཚོར་དྲག་གནོན་བྱ་ཐབས་ཀྱི་ཚོད་འཛིན་ཞིག་ལག་བསྟར་བྱས་ཡོད་སྐོར་གསུངས་ཡོད་པ་རེད། དུས་ཡུན་ཆུ་ཚོད་གསུམ་རིང་གི་ཧང་ཀང་ནང་དྲག་གནོན་གྱི་ཚོད་འཛིན་ལག་བསྟར་བྱས་པའི་སྐོར་གྱི་སྙན་ཐོ་ཞིག་གི་ནང། པེ་ཅིན་སྲིད་གཞུང་གིས་བསྐོ་བཞག་བྱས་པའི་གི་ཧང་ཀང་ས་གནས་སྤྱི་ཁྱབ་པ་ཁོང་གིས། ཧང་ཀང་དེ་བཞིན་ནད་ཡམས་ཁྱབ་གདལ་གྱི་རྐྱེན་གྱིས་ཧང་ཀང་གི་དཔལ་འབྱོར་ལ་ཤུགས་རྐྱེན་ཚབས་ཆེ་ཐེབས་ཡོད་སྐོར་དང། དེ་བཞིན་ཧང་ཀང་གི་མི་འབོར་འཕེལ་རྒྱས་འགྲོ་ཤུགས་ཆུང་དུ་སོང་བ་སོགས་ཀྱི་གནད་དོན་དེ་སླར་གསོ་ཡོང་ཐབས་ཀྱི་ཐབས་ལམ་ལག་བསྟར་བྱ་རྒྱུ་ཡིན་པར་གསུངས་ཡོད་པ་དང་ཆབས་ཅིག་ཁོང་གིས་ད་དུང་གྲོང་ཁྱེར་དེ་ཡི་ནང་ལ་ཕྱི་ཕྱོགས་ཀྱི་སྟོབས་ཤུགས་ཀྱིས་ཤུགས་རྐྱེན་མི་ཐེབས་པའི་གི་ཆེད་དུ་ངེས་པར་དུ་ཧང་ཀང་སྲུང་སྐྱོབ་བྱ་དགོས་སྐོར་གསུངས་ཡོད་པ་རེད། ཡང་ཁོང་གིས་རྒྱལ་ཁབ་འགའ་ཤས་ཀྱིས་རང་རང་སོ་སོ་ཡི་ཁེ་ཕན་གྱི་ཆེད་དུ། རྒྱ་ནག་གིས་ཧོང་ཀོང་ས་ཁུལ་གྱི་ནང་ལ་ལག་བསྟར་བྱས་པའི་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཀྱི་སྲིད་ཇུས་གཏོར་བཤིག་གཏོང་བཞིན་ཡོད་པ་གསུངས་ཡོད་པ་རེད།

བཅའ་ཁྲིམས་ཟེར་དེ་དང་མ་འདྲ་བ་རེད། དེ་ག་རེ་ཟེར་ན་མ་འདྲ་བའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། སྐབས་དེ་ལ་ཨ་ནི་བཅའ་ཁྲིམས་ཟེར་ཡོད་པ་མ་རེད་ཁྲིམས་ཟེར་ཡོད་པ་མ་རེད་ཁོ་ལས་འགུལ་གྱི་སྒང་ནས་ཆབ་སྲིད་ཀྱི་ལས་འགུལ་གྱི་སྒང་ནས་ཨ་ནི་དེ་འདྲ་སྤེལ་ཡོད་རེད་དེ་སྤེལ་ཡུལ་དེ་ཡང་དགོན་སྡེ་ཁག་གཙོ་བོ་གྱུར་རེད་ཆོས་ལུགས་མི་སྣ་དང་ཁོ་རང་ཚོ་རྒྱ་ནག་དམར་ཤོག་གི་སྐད་ཆ་ཡིན་ན་ཏང་ཝའེ་རེན་ཧྲི་ཟེར་བ་རེད་དམར་ཤོག་ཚོགས་པ་མ་ཡིན་པའི་ཡའི་ཆོས་ཚོགས་དེ་ཚོ་ནང་ཤུགས་ཆེན་པོ་སྤེལ་གྱི་ཡོད་རེད་དེ་འདྲ་རེད་ད་ད་རེས་ཀྱི་དེ་ཁྲིམས་རེད་ད་ཁྲིམས་ཡིན་དུས་སྒང་ལ་ཨ་ནི་དེ་འགལ་ཡ་ན་ཉེས་པ་ག་རེ་གཏང་གི་ཡིན་ན།

ཁྲིམས་འདིའི་རྒྱལ་གཅེས་རིང་ལུགས་ཟེར་ཡག་དང་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ལ་སོགས་པ་འདིའི་འདི་འདྲ་གི་ཐ་སྙད་དེ་ཚོ་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཀྱི་ཁྲིམས་དང་ཨ་ནི་རང་དབང་རྒྱལ་ཁབ་དང་རྒྱལ་སྤྱིའི་གི་ཁྲིམས་ཀྱི་སྒྲོམ་གཞི་ནང་བལྟས་ཡོང་དུས་སྒང་ལ་ཨ་ཐ་སྙད་འདི་ཚོ་ཅིག་ཁྲིམས་ཀྱི་ཐ་སྙད་ཆགས་ཡོད་པ་མ་རེད་དེ་འདྲའི་སྒང་ལ་དེའི་ཁྲིམས་ཀྱི་ངོ་བཟི་དེ་སྒང་ལ་ཁོ་ད་རྒྱ་ནག་དམར་ཤོག་གི་ཁྲིམས་གཞན་དག་བཅའ་ཁྲིམས་གཞན་དག་ཚང་མ་གི་ཁྱད་ཆོས་དེ་མཚོན་གྱི་ཡོད་རེད་ག་རེ་ན་ཁོ་ཁྱབ་ཁོངས་ཆེན་པོ་འགྲེལ་བཤད་ག་རེ་རྒྱག་ཆོག་ཆོག་ག་པར་འཐེན་ཆོག་ཆོག་འདྲ་བོ་ཆགས་ཀྱི་ཡོད་རེད་དེ་འདྲའི་སྒང་ལ། འདི་འདྲ་གི་བཅའ་ཁྲིམས་མང་པོ་ཅིག་གི་ད་དཔེར་ན་རྒྱལ་ཁབ་བདེ་འཇགས་ཟེར་ཡ་དང་རྒྱལ་ཁབ་ཁ་བྲལ་ཟེར་ཡ་འདི་ཚོ་ཐ་སྙད་འདྲ་བོ་གཅིག་པ་འདྲ་བོ་ཆགས་ཀྱི་ཡོད་རེད་དེ་འདྲའི་སྒང་ལ་དེ་གིས་ད་ང་ཚོའི་སྤྱི་ཚོགས་ནང་དཀའ་ངལ་ངོ་མ་ནས་འཕྲད་བསྡད་ཡོད་ཡ་དེ་གསལ་པོ་འདྲ་བོ་ཅིག་རེད། ལྷག་པར་དུ་རྒྱ་ནག་གི་བཅའ་ཁྲིམས་གསར་པ་འདིའི་ནང་རྒྱལ་ཁབ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ཟེར་བའི་ཚན་པ་འདིའི་འོག་ནས་བོད་མི་རྣམས་ལ་དཀའ་ངལ་འཕར་མ་འཕྲད་རྒྱུ་ཡིན་པའི་ཐད་ཁོང་གིས་མུ་མཐུད་དེ་གསུངས་ན། མི་རིགས་མཐུན་སྒྲིལ་ལབ་ནས་བོད་པ་ནང་ཁུལ་ལ་མཐུན་སྒྲིལ་བྱས་ན་ཨ་ནི་ཁོ་ཁྲིམས་འགལ་ཆགས་ཡག་གི་ཉེན་ཁ་ཆགས་གི་བ་རེད་ག་དེ་ཡིན་ན་བོད་པ་ནང་ཁུལ་ལ་མཐུན་སྒྲིལ་བྱས་བོད་པ་གི་རིག་གཞུང་བོད་པ་ལ་རྒྱ་བྱས་ཡ་ན་ཨ་ནི་རྒྱ་ནག་དང་མཐུན་སྒྲིལ་མ་བྱས་ཡག་གི་བཟོད་ཐང་རེ་བོ་འཐེན་ཡོང་གི་བ་རེད་ད་དེ་འདྲའི་ཡིན་ན་ག་དེ་དཀའ་ངལ་ཞེ་པོ་ཆེན་པོ།

དེ་ནི་ལ་དེ་འདྲ་གི་མི་རིགས་གཅིག་ལ་ང་ཚོ་ག་འདྲ་བྱས་མཐུན་སྒྲིལ་བྱེད་དགོས་པ་རེད་ཟེར་རེད་བ། དང་པོ་མི་རིགས་མཐུན་སྒྲིལ་བྱེད་ཡ་ལ། ཨ་ནི་མི་རིགས་འདྲ་མཉམ་བྱེད་དགོས་རེད་མི་རིགས་འདྲ་མཉམ་མེད་པའི་སྐབས་སུ་མི་རིགས་མཐུན་སྒྲིལ་བྱེད་ཡ་དེ་ཡོང་ཡ་ཁོ་རང་ཡོད་པ་མ་རེད། དེ་འདྲ་ལ་དངོས་ཡོད་གནས་ཚུལ་གྱི་སྒང་ནས་མ་ཡོང་ཡ་དེ་འདྲ་ཁྲིམས་ཀྱི་ནང་ལ་བྲིས། ཨ་ནི་དེ་ཁྲིམས་འགལ་ཆགས་ཡ་འདུག་ཡང་ད་བོད་པ་སྤྱི་ཚོགས་ལ་ཏན་ཏན་དཀའ་ངལ་ཆེན་པོ་ཅིག་འཕྲད་ཡོད། ཡོང་ཡ་དེ་མི་ཚང་མ་གི་བློ་ཚབས་བྱེད་དགོས་ཡ་གི་གནས་སྟངས་ཅིག་རེད། རྒྱལ་གཅེས་རིང་ལུགས་ཟེར་བ་དེ་ནི་མདོར་ན་རྒྱ་ནག་དམར་ཤོག་གི་དབང་ཆ་ལ་བརྩི་བཀུར་དང།

དེ་འདྲའི་སྒང་ལ་ད་རྒྱ་ནག་ནས་རྒྱལ་གཅེས་ཟེར་ཡ་དེ་ཡ་དེ་མ་དེ་གསལ་པོ་ཅིག་མ་ཚེ་སུ་འདི་གང་ལ་ཡོད་མ་རེད་སུ་རེད་ལབ་ན་རྒྱ་ནག་དམར་ཤོག་ལ་དགའ་དགོས་ཡ་རྒྱ་ནག་དམར་ཤོག་ལ་དགའ་ཡིན་ན་རྒྱལ་གཅེས་ཡིན་པ་དང་རྒྱ་ནག་དམར་ཤོག་ལ་སྐྱོན་བརྗོད་བྱེད་ཡ་ན་རྒྱལ་གཅེས་མ་ཡིན་པ་དེ་ཆགས་ཀྱི་རེད་བ་དེ་འདྲའི་སྒང་ལ་ད་འདི་གི་ཐ་སྙད་འདི་བཙུག་གི་ག་ནི་མ་དེ་སུ་འདི་གང་ལ་ད་དེ་ཅིག་གསལ་པོ་མེད་པ་རྒྱ་ཆེན་པོ་ཁྱབ་ཁོངས་ཆེན་པོ་ག་པར་འཐེན་ཆོག་ཆོག་འདྲ་བོ་དེ་འདྲ་ཁྲིམས་འཇུག་གི་འདི་གང་ལ་ཏན་ཏན་ང་ཚོའི་སྤྱི་ཚོགས་ནང་མ་འོངས་པ་ལ་དཀའ་ངལ་མང་པོ་ཞིག་འཕྲད་རྒྱུ་ཡིན་པ་དེ་གསལ་པོ་རེད་ཟེར་གི།

ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཁ་དན་ཐད། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།